བརྩོན་ནས་ཤིག་ཀྱེ། ད་ཁ་སང་ཡན་ཆད་ལ་སོང་ཟིན་པ་དེ་ལ་སྦྱིན་པ་དང་ཚུལ་ཁྲིམས་དང་བཟོད་པ་དང་དངོས་དུ་བཟོད་དུ་སོང་བ་རེད། ད་དེ་རིང་བཞི་པ་དེ་བརྩོན་འགྲུས་ཕར་ཕྱིན་གྱི་ཉམས་ལེན་ཟེར་ནས་ད་དེ་གསུང་གི་འདུག་ཚིག་འདི་ག་འདྲ་འདུག་ཟེར་ན། བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས་བརྟན་སྤྲོ་ལེ་ལོ་མེད་བྱས་ཤིང། སྟོབས་དང་ལྡན་པའི་ལུས་སེམས་ཀྱིས་བརྩོན་འགྲུས་ཕ་རོལ་ཕྱིན་རྫོགས་ཤོག་ཟེར་ནས། ཨོ་ད་གསུངས་ཏེ་སྨོན་ལམ་བྱས་ཡོད་པ་དེ་རེད་ཤག་འདུག། ད་བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས་ཟེར་དུས་ང་ཚོས་ད་བརྩོན་འགྲུས་ཟེར་ཡག་ལ་དང་པོ་བརྩོན་འགྲུས་ཀྱི་ངོ་བོ་དེ་གང་འདྲ་ཞིག་ཡོད་རེད་ཟེར་ན་བརྩོན་འགྲུས་དགེ་ལ་སྤྲོ་བའོ་ཟེར་ཡག་གི་གསུང་རྒྱུ་དེ་རེད། ལུས་ངག་ཡིད་གསུམ་གྱི་སྒོ་ནས་དགེ་བའི་བྱ་བ་ག་འདྲའི་ཞིག་བྱས་ན་ཡང་བྱས་པ་དེའི་ཚེ་ལུས་སེམས་ལ་དགའ་བཞིན་སྤྲོ་བཞིན་གྱི་སྒོ་ནས་འཇུག་ཐུབ་ངེས་ཤིག་བྱུང་བ་ཡིན་ན་འོ་དེ་ལ་བརྩོན་འགྲུས་དང་ལྡན་པ་ཟེར་ནས་དེ་གསུང་གི་ཡོད་རེད། ཇི་ལྟར་ང་ཚོ་རྣམ་པ་ལ་ཆོས་བྱས་པ་ཡིན་པ་ཅིག་ལ། དོན་དངོས་ཐོག་ལ་ཡང་ཆོས་རྣམ་དག་ཅིག་མ་རེད་སོང་ཡག་དེ་ཚོ་དེ་དེ་བརྩོན་འགྲུས་མེད་པའི་རྐྱེན་གྱིས་ཆེན་པོ་ཡོང་གི་ཡོད་རེད། དཔེ་ཆ་བཞག་ན་ང་ཚོ་མཆོད་འབུལ་ཅིག་བྱས་པ་ཡིན་ན་ཡང་དེ་ནི་མི། ཕར་ཕྱོགས་དེ་ཚོ་གིས་དེ་ནི་ཅིག། ཀུན་མཁྱེན་འདྲ་བོ་སྒོར་མོ་བརྒྱ་དང་ཉིས་བརྒྱ་དེ་འདྲའི་ཕུལ་ཡོང་དུས་ང་ལ་བཅུ་འདྲ་ཅིག་མ་གཏོགས་ཕུལ་ཡས་མེད་ན་ང་སྟེགས་ཀྱི་ལོགས་མ་བསྡད་ནས་མི་ཚོ་ངའི་ལུས་ན་ཁ་ཕོ་རེ་དེ་འདྲའི་ཅིག་གི་ཁ་མགོ་སྣ་ཅིག་གི་ཐད་ནས་བསམ་བློ་བཏང་ནས་ནས་ཅིག་སྒོར་མོ་ཉིས་བརྒྱ་ཙམ་མ་ཕུལ་ན་ཡང་རེད་མ་སོང་ང་བསམ་སོང་འདྲ་དེ་འདྲའི་འདྲ་ཅིག་གི་སྒོ་ནས་ཕུལ་བ་ཡིན་ན་ད་ཕུལ་རྒྱུ་བ་དེ་ལ་དགའ་བཞིན་སྤྲོ་བཞིན། ཡོད་མ་རེད་ལ་དེ་བརྩོན་འགྲུས་དང་ལྡན་པའི་སྒོ་ནས་མཆོད་འབུལ་བྱས་བཞག་པའི་བྱ་བ་དེ་ཡོད་མ་རེད་དེ་འདྲ་ཡིན་དུས་ལ་བརྩོན་འགྲུས་ཟེར་རྒྱུ་དེ་ངེས་པར་དུ་དགེ་བ་ལ་སྤྲོ་བ་ཅིག་དགོས་དགོས་རེད། དགེ་བ་ལ་སྤྲོ་བའི་བསམ་བློ་དེ་སྔོན་ལ་ཅིག་སླེབས་ཐུབ་ན་དེ་ནི་དགེ་བའི་བྱ་བ་ལ་འཇུག་འགྲོ་ཡ་དེ་ཐེ་ཚོམ་དགོས་མ་རེད་དོགས་པ་དགོས་མ་རེད། རྐྱེན་ཆེན་པོ་ཆེན་པོ་ཡོད་རེད་བརྩོན་འགྲུས་ཟེར་རྒྱུ་དེ་ཇི་ལྟར་ང་རང་ཚོ་ལས་ཀ་བཟང་ངན་ཅི་འདྲ་བྱས་ན་ཡང་བྱེད་རྒྱུ་བ་དེ་ལ་སྤྲོ་བ་ཅིག་ཡོད་ན་བྱེད་འགྲོ་གི་རེད་ངམ་ངམ་ཤུགས་ཤུགས་ཀྱིས་འཇུག་འགྲོ་གི་རེད་དེ་ང་རང་ཚོ་རང་སོ་སོ་ཁ་ནང་དུ་ཕྱོགས་ནས་བསམ་བློ་གཏོང་ན་ཧ་གོ་གི་རེད་ཅིག་རྐུ་བཟོ་ངས་བྱས་ན་རྐུན་མ་རྒྱབ་རྒྱུ་ལ་ཁོ་རང་ལ་དེ་ལ་དགའ་ཞེན་དང་སྤྲོ་ཞེན་ཡོད་ན་དེའི་ཐོག་ལ་ངམ་ངམ་ཤུགས་ཤུགས་ཀྱིས་འཇུག་འགྲོ་གི་རེད་མི་ཡིས་རྐུན་མ་མ་རྒྱག་ཟེར་ནས་ག་ཚད་བཤད་ན་ག་ཚད་བཀག་ན་བསླབ་བྱ་ཅི་འདྲ་རྒྱག་ན་ཡང་ཁོ་རང་དེ་ལ་དགའ་ཞེན་ཡོད་ཙང་དེ་ཁོ་ལ་དེ་གི་དགའ་ཞེན་གི་བསམ་བློ་དེ་སྒྱུར་བྱེད་ཀྱི་སྟེང་དུ་མ་བལྟས་ན། དེ་ནས་དེ་བཀག་ཐུབ་ཡག་ཡོད་མ་རེད་འཇུག་འགྲོ་བ་རེད་དེ་ནང་བཞིན་གི་ད་རྫུན་བཤད་རྒྱུ་ལ་དགའ་མོ་བྱས་ནས་ཁོ་ངམ་ངམ་ཤུགས་ཤུགས་ཀྱིས་དེ་ཐོག་ལ་བཤད་འགྲོ་གི་རེད་ལ་ཨཱ་ནི་གང་དང་གང་ཡིན་ན་ལས་ཀ་བཟང་ངན་ཅི་འདྲ་བྱས་ན་དེ་ཡིན་པ་རེད་ཨཱ་ནི་ང་ཚོ་ཁ་ནང་དུ་ཕྱོགས་ནས་བསམ་བློ་བཏང་ན་ཅིག་ལས་ཀ་བྱེད་ཀྱི་གཞོགས་ལས་འདྲ་ཅི་འགྲོ་ཅི་ཡིན་ན་ཁོ་རང་དེ་ལ་དགའ་བཞིན་སྤྲོ་བཞིན་ཡོད་ནས་ཁྱིམ་པ་ཚོ་གི་བསྡད་ངས་སུ་རྒྱབ་ལྷན་ལས་བསྡད་ཟེར་ན་ཡང་ཁོ་འགྲོ་བཞག་གི་རེད་ཁོ་རང་དེ་ལ་ཕར་ལ་གང་ཚ་ཡག་དང་དེ་ལ་དགའ་བ་དང་དེ་འདྲའི་གི་བསམ་བློ་དེ་ཡོད་པའི་དབང་གིས་རེད། ལ་ལ་དགུན་ཁ་ལ་ཧ་ཅང་གི་འཁྱག་པའི་སྐབས་ལ་ནང་ལ་བསྡད་བསྡད་པ་ལས་རི་མགོར་འགྲོ་ནས་ཤེད་ཅིག་ཆད་འགྲོ་ན་དགའ་འདུག་ཟེར་མཁན་འདྲ་བོ་གི་བཟོ་ལྟ་དེ་འདྲའི་ཡོད་རེད་ཁོ་རང་དེ་ཕྱོགས་ལ་ཡར་དགའ་ཞེན་ཡོད་ཚ་བ་དེ་དེ་འདྲའི་དབང་གིས་རེད། དེ་འདྲ་ཡིན་དུས་ལ་ད་ང་ཚོ་བརྩོན་འགྲུས་ཟེར་གྱི་དུས་དགའ་བཞིན་དུ་སྤྲོ་བ་ཡིན་པ་ཅིག་ལ་དགའ་ས་དེ་ག་རེ་ལ་དགའ་དགོས་རེད་ག་རེ་ལ་སྤྲོ་དགོས་རེད་ཟེར་ན་དགེ་བའི་བྱ་བ་ལ་སྤྲོ་མཁན་ཅིག་དང་དགའ་མཁན་ཅིག་ལ་བརྩོན་འགྲུས་ཟེར་ནས་དེ་གསུང་གི་ཡོད་རེད། རྒྱལ་སྲས་ཆེན་པོ་ཞི་བ་ལྷས་བརྩོན་འགྲུས་དགེ་ལ་སྤྲོ་བའོ་ཟེར་ནས་དེ་འདྲ་གསུང་གི་འདུག་པ་དེ་དང་དེ་ནང་བཞིན་ས་ག་ལ་ན་ཡང་དཔེ་ཆ་ཚང་མ་ནང་ལ།

ཨེ་ནི་དེ་འདྲའི་བརྩོན་འགྲུས་དེ་ག་ཡིན་ཟེར་ནས་དེ་གསུང་གི་ཡོད་རེད། ད་ང་ཚོས་གུས་སྦྱོར་བརྩོན་འགྲུས་དང་རྟག་སྦྱོར་བརྩོན་འགྲུས་ཟེར་ན་འགྲིག་གི་རེད། གུས་སྦྱོར་བརྩོན་འགྲུས་དང་རྒྱུན་སྦྱོར་བརྩོན་འགྲུས་ཟེར་ན་འགྲིག་གི་རེད། བརྩོན་འགྲུས་དེ་གཉིས་དེ་ནི་ག་འདྲའི་ཅིག་ཡོད་རེད་ཟེར་ན་གུས་སྦྱོར་བརྩོན་འགྲུས་ཟེར་ཡ་དེ་བརྩོན་འགྲུས་ཤུགས་ཆེན་པོ་མེ་འབར་སངས་རང་གཞན་གྱི་ནི་བོད་པའི་དམ་པའི་ཆོས་སྒྲུབ་པ་ལ་དགའ་ཞེན་དེ་དེ་འདྲའི་ཤུགས་ཆེན་པོའི་སྒོ་ནས་ཕར་ལ་འཇུག་འགྲོ།

བརྩོན་འགྲུས་རྙེད་མ་ཐུབ་ཀྱི་རྒྱུད་དུ་རྟག་གུས་ཀྱི་བརྩོན་འགྲུས་དེ་ཚོ་བརྩམས་པ་ལ་བརྟེན་ནས་ང་ནི་སྐྱེས་པའི་གི་ད་བརྩོན་འགྲུས་དེ་གིས་ཟེར་ནས་བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས། ཨ་ནི་བརྟན་སྤྲོ་ལེ་ལོ་མ་མཆིས་ཤིང་ཟེར་ནས་བརྟན་པ་ཟེར་དུས་ཁོ་ལ་ང་ནི་སུ་ཞིག་གིས་ཡང་དེ་ནི་བྱེད་མི་ཐུབ་པའི་བརྟན་པ་བརྟན་པོ་ཡོད་རེད་དེ་འདྲའི་གི་སོ་སོ་གི་དངོས་གནས་སེམས་སྦུག་ནས་རྒྱུ་མཚན་མཐོང་བའི་སྒོ་ནས་དམ་པའི་ཆོས་སྒྲུབ་པ་ལ་དགའ་ཞེན་ཅིག་སླེབས་ཐུབ་ན་མི་རྩོད་པའི་ཆོས་བྱེད་ཀྱི་ཡོད་མ་རེད་ཟེར་ན་ཡང་ལྡོག་ཐུབ་པ་མ་རེད་བརྟན་པོ་ཡོད་རེད་བྱེད་དགོས་འདུག་གོ་ཆོས་མི་བྱེད་ནས་སང་སོང་འདྲ་ང་རེ་ཚོ་སེམས་ནང་ལ་དེ་འདྲའི་ཞིག་ཡོང་གི་ཡོད་རེད་ཟེར་ནས་དེ་རེད་དེ་འདྲའི་ཡོང་བ་ལ་བརྩོན་འགྲུས་དེ་ཆོས་སྒྲུབ་པ་ལ་སོ་སོ་གི་དགའ་ཞེན་ལེན་དགོས་ལུགས་ཀྱི་རྒྱུ་མཚན་སྤྲོ་བ་ལེན་དགོས་ཡ། རྒྱུ་མཚན། དེ་དེ་ཡོང་བའི་ཐོག་ནས་དེ་ནས་བྱེད་པ་ཡིན་ན་དེ་ནི་བརྩོན་འགྲུས་བརྟན་པོ་ཞིག་བྱ་དགོས་རེད་ཟེར་བརྟན་སྤྲོ་ལེ་ལོ་མ་མཆིས་ཤིང་ཟེར་ཡག་གི་བརྟན་པོ་ཟེར་ཡག་གི་སུས་ཀྱང་ང་ནི་དེ་ལ་བར་ཆད་བྱེད་འདོད་པ་དང་དེ་ལ་དམ་པའི་ཆོས་སྒྲུབ་པ་ལ་མི་སྤྲོ་བ་བྱེད་ཡག་གི་ཅིག་ཆ་རྐྱེན་དང་དེ་འདྲའི་གི་བྱས་པ་ཡིན་ན་ཡང་ཁོ་ལྡོག་ཐུབ་ཀྱི་མ། བརྟན་པོ་ཡོང་གི་རེད་ཟེར་ཡ་ད་བརྟན་པ་དེ་དེ་རེད། དེ་ནས་བརྟན་སྤྲོ་ལེ་ལོ་མ་མཆིས་ཤིང་ཟེར་ནས་བརྟན་པ་དེ་རེད་དེ་ནས་སྤྲོ་བ་ཟེར་དེ་གོང་ལ་དངོས་གནས་དྲང་གནས་གི་ཅིག་ང་ལ་དམ་པའི་ཆོས་ཅིག་སྒྲུབ་ཀྱི་ཡོད་ཨ་ཟེར་ནས་སང་ཉིན་གི་སོ་སོ་ཡོད་སོ་སོ་ལ་ཆོས་བྱེད་ཡག་གི་གོ་སྐབས་བཟང་པོ་ཅིག་རག་སོང་ཨ་ཐོབ་སོང་ཨ་བསམ་པའི་སྒོ་ནས་སེམས་དགའ་ལྷང་ལྷང་གི་སྒོ་ནས་དངོས་གནས་འཇུག་ཐུབ་ཡག་དེ་ལ་ངམ་ངམ་ཤུགས་ཤུགས་ཀྱིས་ཡོང་ཐུབ་ངེས་འདུག་དེ་འདྲའི་ཆགས་ཀྱི་ཡོད་རེད་ཟེར་དེ་རེད། དེ་འདྲའི་གི་སྦྱོར་བ་གཉིས་ལྡན་གྱི་སྒོ་ནས་བརྩོན་འགྲུས་བརྩམས་པ་ཡིན་ན། གུས་སྦྱོར་བརྩོན་འགྲུས་དང་རྟག་སྦྱོར་བརྩོན་འགྲུས་བརྩོན་འགྲུས་གཉིས་དང་ལྡན་པའི་སྒོ་ནས་བརྩོན་འགྲུས་བརྩམས་པ་ཡིན་ན། དེ་འདྲའི་བརྩོན་འགྲུས་དེ་བརྟན་པོ་ཡོད་རེད། བདུད་ཀྱི་བར་ཆད་ལ་སོགས་པ་གི་ཡོད་དེ་འདྲའི་བར་ཆད་བྱེད་མི་ཐུབ་རྒྱུ་གི་བརྟན་པོ་ཆགས་འགྲོ་གི་རེད་ལ། ངོ་བོ་དུ་དམ་པའི་ཆོས་དགེ་བ་ལ་སྤྲོ་ཡོད་པའི་སྤྲོ་བ་ཆེན་པོ་ཅིག་ཆགས་གི་རེད་ལ། ཨ་ནི་ལེ་ལོ་མ་མཆིས་ཤིང་ཟེར་བ་དེ་མི་མཐུན་ཕྱོགས་ལེ་ལོ། བ་ན་ཟེར་གྱི་ནས་ནི་མེད་པ་བཟོ་ཐུབ་པ་རེད་ཟེར་ཡག་ཐག་དེ་རེད་གཙོ་བོ་དེ་ང་ཚོ་བརྩོན་འགྲུས་ཟེར་གྱི་དེ་གི་ཁ་གཏད་དགྲ་བོ་དགྲ་ནག་དེ་ལེ་ལོ་དེ་རེད་ད་ང་ཚོ་ལེ་ལོ་ལེ་ལོ་ཟེར་ཡག་ཕྱིན་ནི་བ་མི་ལེ་ལོ་བྱེད་ཡིན་ཟེར་དུས་ལ་དམ་པའི་ཆོས་སྒྲུབ་པ་ལ་ཡ་དེ་ནི་བྱེད་མི་ཉན་མཁན་བྱེད་སྙིང་མི་བྲོ་མཁན་ཡིན་ཆོས་ཕྱོགས་གི་བྱ་བ་ཅིག་བྱེད་རན་དུས་ལ་དེ་ལི་གཞན་པ་ཅི་ཅིག་བསམ་བློ་འཁོར་བ་ཡང་ཆོས་ཕྱོགས་གི་བྱ་བ་ཅིག་བྱེད་འོང་དུས་སྙོར་དོ་ཆག་དེ་མ་ཡིན་མཁན་དེ་ལས་ཀ་ཅིག་བྱེད་འོང་དུས་ལ། གྲུང་པོ་ཆགས་ནས་སང་རིང་འདྲ་ཅིག་ཆགས་འགྲོ་བ་དེ་ལ་ལེ་ལོ་ཟེར་གྱི་ཡོད་རེད། བརྟན་སྤྲོ་ལེ་ལོ་མ་མཆིས་ཤིང་ཟེར་བ་ལེ་ལོ་དེ་དེ་རེད་བྱས་ཙང་ལེ་ལོ་དེ་ལ་བརྩོན་འགྲུས་ཀྱི་ཁ་གཏད་བརྩོན་འགྲུས་ཀྱི་མི་མཐུན་ཕྱོགས་ལེ་ལོ་དེ་ལ་རྣམ་པ་གསུམ་ཡོད་རེད་སྒྱིད་ལུག་པའི་ལེ་ལོ་བདག་ཉིད་ལ་བརྙས་པའི་ལེ་ལོ་ནི་དེ་ནས་ག་རེ་ཟེར་བྱ་ངན་ཞེན་གྱི་ལེ་ལོ་ཟེར་ནས་ད་ལེ་ལོ་རྣམ་པ་གསུམ་ཡོད་རེད། ལེ་ལོ་རྣམ་པ་གསུམ་པོ་དེ་ཡི་ཁ་གཏད་དེ་ལ་དེ་བརྩོན་འགྲུས་དེ་ལ་བརྩོན་འགྲུས་གསུམ་ཡོད་རེད། མ་ཞེན་པའི་བརྩོན་འགྲུས་ཡོངས་སུ་མི་ངལ་བའི་བརྩོན་འགྲུས། ལམ་ཡོངས་སུ་བཟུང་བའི་བརྩོན་འགྲུས་ཟེར་ནས་ད་བརྩོན་འགྲུས་གསུམ་པོ་དེ་རྗེ་བཙུན་བྱམས་པ་མགོན་པོའི་མངོན་རྟོགས་རྒྱན་ནང་མ་ཞེན་ཡོངས་སུ་མི་ངལ་དང་ལམ་ནི་ཡོངས་སུ་འཛིན་པ་དང་ཟེར་ནས་གསུངས་རྒྱུ་བ་ད་བརྩོན་འགྲུས་དེ་ཚོ་རེད། དང་པོ་སྔོན་ལ་ང་ཚོས་བརྩོན་འགྲུས་འདི་ཚོ་ཤེས་པ་ལ་ང་རང་ཚོའི་རྒྱུད་ནང་ད་ལྟ་དེ་ཡོད་རྒྱུ་གི་ལེ་ལོ་དེ་ཚོ་དེ་ར་འཕྲོད་པ་ཅིག་དགོས་ཀྱི་ཡོད་རེད། ལེ་ལོ་དེ་ཚོ་དེ་ར་འཕྲོད་སོང་ན་དེ་ཚོ་ཁ་གཏད་བཅག་དགོས་ཀྱི་ཡོད་དུས་ལ་དེ་ནི་ཁ་གཏད་གཅོག་ངེས་ཀྱི་བརྩོན་འགྲུས་དེ་ཚོ་དེ་ནི་ཡོང་ཐུབ་ཡག་གི་རེ་བ་ཆེན་པོ་ཡོད་པ་ཡིན་དུས་ལ་ལེ་ལོ་གསུམ་པོ་དེ་ག་འདྲ་ཡོད་རེད་ཟེར་ན། སྒྱིད་ལུག་པའི་ལེ་ལོ་ཟེར་ཡ་གི་དེ། ད་ང་ཚོ་ཕལ་སྐད་དུ་བཤད་ན་རྒྱུ་མ་རིང་པོ་བྱས་ནས།

ད་ལོ་བཞི་བཅུ་ལྷག་རེ་ཆགས་ཡོང་དུས་ལ་དེ་ནི་སོ་སོ་གི་ལུས་རྒུད་སེམས་ཉམས་པ་ལ་སོགས་པའི་དབང་གིས་ད་གཅིག་བྱེད་དགོས་བསམ་ན་ཡང་དེ་ནི་སོ་སོའི་ལུས་སེམས་གཉིས་ཀྱི་ཐོག་ནས་དམ་པའི་ཆོས་སྒྲུབ་པ་ལ་ཡ་དཀའ་ངལ་འཕྲད་བསྡད་ངེས་ཞིག་རེད་དེ་ད་རེད་མ་སོང་ད་རེད་མ་སོང་ད་རེད་མ་སོང་ལྷག་ནས་དེ་ནི་འགྱོད་པ་འདྲ་པོ་ཅིག་སྐྱེས་ནས་སྐྱེས་ནས་སྐྱེས་ནས་ཉི་ཤུ་ལྷག་ཙམ་ཐལ་སོང་བ་རེད་དེ་ནི་ལོ་དྲུག་ཅུ་ནང་ལ་སླེབས་སོང་བ་རེད།

སྟོབས་ཀྱིས་དམ་པའི་ཆོས་སྒྲུབ་རྒྱུ་དེ་སྣང་མེད་བཏང་དམ་པའི་ཆོས་སྒྲུབ་རྒྱུ་དེ་ཚོ་གལ་ཆུང་བརྩི་ནས་གལ་ཆེ་བ་དེ་ང་རང་ཚོ་ཚེ་འདི་གི་བྱ་བཞག་ཐོག་ལ་བརྩི་ནས་དེ་ནས་རྒྱུགས་སོང་བ་དེ་འདྲ་ཞིག་བྱེད་བསྡད་ཡོད་སྟབས་དེ་ལེ་ལོ་ཟེར་ཡ་དེ་གི་དབང་གིས་རེད་ཨ་ནི་ཆོས་སྒྲུབ་རྒྱུ་དེ་གལ་ཆེན་པོ་ཅིག་མ་མཐོང་ཆོས་སྒྲུབ་རྒྱུ་དེ་གལ་ཆེན་པོ་ཅིག་མི་བརྩི་དངོས་གནས་དངོས་གནས་བྱས་ན་ང་ཚོ་ཚེ་འདི་གི་ལས་ཀ་དེ་ཞར་དང་ཞོར་ལ་བྱས་ནས་ཕྱི་མ་ཕན་ཆད་ཀྱི་ལས་ཀ་དེ་གཙོ་བོ་བྱེད་དགོས་ཡ་ཞིག་འགྲོ་སྟངས་ངོ་མ་བྱས་ནས་དེ་ཆགས་བསྡད་ཡོད། ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ང་ཚོ་ཚེ་འདི་གི་ལས་ཀ་བྱེད་དགོས་ཀྱི་ཅི་རེད་ཟེར་ན་ཁྱོད་རང་ཟ་རྒྱུ་འཐུང་རྒྱུ་འདུག་ས་དང་བྱས་པ་སྐྱིད་པོ་ཅིག་འོང་དགོས་གི་དེ་འདྲ་རེད། དེ་དེ་འདྲ་རེད། དེ་འདྲའི་གི་ཟ་རྒྱུ་དང་འདུག་ས་དང་ད་བེད་སྤྱོད་བཏང་རྒྱུ་དང་ཅ་ལག་དང་བྱས་པ་ལ་ཚེ་སྐྱིད་པོ་ཅིག་འོང་དགོས་ཡག་གི་དེ་འདྲ་རེད་དཀའ་ལས་དེ་འདྲ་ཅིག་རྒྱག་དགོས་ན་སྐྱིད་པོ་ག་ཚད་འདུག་ཟེར་ན་ང་ཚོ་ཚེ་འདི་ལ་ཐུང་ཐུང་ཅིག་རེད་པ་ལོ་ལྔ་བཅུ་དྲུག། ལོ་ལྔ་བཅུ་དྲུག་ཅུ་གཅིག་གི་བདེ་སྐྱིད་ཅིག་གི་ཆེད་དུ་དེ་འདྲའི་དཀའ་ལས་ཤིག་རྒྱབ་དགོས་ཀྱི་ཡོད་ན། ཕྱི་མ་ཕན་ཆད་ཀྱི་ཚེ་དང་ལོ་ལ་གྲངས་ཀ་ཡོད་མ་རེད་པ། ལོ་བརྒྱ་ཕྲག་ཁྲི་ཕྲག་འབུམ་ཕྲག་ས་ཡ་བྱེ་བ་དུང་ཕྱུར་དེ་ནས་ཕར་བརྩིས་ནས་བརྩི་ཚད་མེད་ཅིག་གི་ལོ་དེ་འདྲའི་ཞིག་ཡོད་རེད། ང་ཚོ་ལ་བདེ་སྐྱིད་དགོས་ན་དེ་འདྲའི་ཕྱི་མའི་བདེ་སྐྱིད་རག་ན་བདེ་སྐྱིད་རིང་བ་དང།

སྐྱེ་བ་སྔ་ཕྱི་ཁས་མི་ལེན་མཁན་ཞིག་ཡིན་ན་བྱེད་རྒྱུ་ཡོད་མ་རེད། ཁོ་རང་ཚེ་འདི་མ་གཏོགས་མེད་པ་དང་བསམ་བློ་ཁོ་རང་ལ་དེ་མ་གཏོགས་མེད་པ་ཡིན་ན། ཚེ་འདི་ཙམ་ལ་བདེ་སྐྱིད་བྱུང་ན་འགྲིག་སོང་བསམ་པ་ཅིག་རེད་དེ་ལ། ལྟ་བ་རང་དེ་རེད་དེ་ནི་ཁོ་རང་གི་ཚེ་འདི་ལ་ཅི་སྐྱིད་གང་སྐྱིད་བྱེད་དགོས་ཡ་གི་དེ་ཆགས་སོང་བ་ཅིག་རེད། དེ་འདྲའི་གི་ཚེ་འདི་མ་གཏོགས་སྐྱེ་བ་རྗེས་མ་མེད་པའི་གི་བསམ་བློ་ཡོད་མཁན་ནི་ངོ་ཚ་ཡོད་མེད་ཅིག་རེད་འགྲོ་ལ་ཁྲེལ་ཡོད་མེད་ཅིག་རེད་འགྲོ་གི་ཡོད་རེད། དཔེར་ན་རྒྱང་འཕེན་པ་དེ་ཚོ་གིས་ཨ་ནི་སྐྱེ་བ་སྔ་ཕྱི་མེད་པ་ལ་སོགས་པ་དེ་འདྲའི་ལྟ་གྲུབ་དབང་གིས་ཁོ་རང་ཚོ་གིས་ཨ་ནི་བསམ་བློ་དེ་འདྲའི་ཞིག་ཡོད་རེད་དེ་འདྲའི་གི་དབང་གིས་རང་སོ་སོ་གིས་ཨ་ནི་བུ་མོ་ཡིན་བཞིན་ལ་མི་ཚངས་པ་སྤྱོད་པ་ལ་སོགས་པའི་གི་ལས་ཀ་བྱས་བཞག་པའི་ལོ་རྒྱུས་ཡོད་རེད་ལ་ཁོ་ཚོས་བརྩམས་བཞག་པའི་དཔེ་ཆ་ཡང་ཡོད་རེད་ཟེར་ཡག་དེ་འདྲའི་བཤད་རྒྱུ་ཡོད་པ་ཅིག་རེད་དེ་ཚོ་ལེ་ལོ་གི་དབང་གིས་ཨ་ནི་བྱུང་བ་རེད་ཟེར་ནས་བཤད་ན་བཤད་ཆོག་པ་ཅིག་རེད་འདུག། དེ་འདྲའི་ཡིན་དེ་ལ་སྒྱིད་ལུག་པའི་ལེ་ལོ་ཟེར་གྱི་དེ་མདོར་བསྡུས་ན། རྒྱུ་མ་རིང་པོ་བཟོས་ནས་རྗེས་མ་རྗེས་མ་ཡིན་སང་ཉིན་སང་ཉིན་ཡིན་སང་སང་སང་འདྲ་ཞིག་གི་ཐོག་ནས་ཁ་ཡོད་ཁ་ཐུག་ལ་ཐུག་ལ་ཡོད་རྒྱུ་གི་ཁ་ཐུག་ལ་དངོས་གནས་བྱས་ན། ཆོས་སྒྲུབ་པ་གི་དུས་ཚོད་ཡོད་ཀྱི་དེ་ག་རང་དུ་བར་སྒྲུབ་བཞག་དགོས་རེད་མ་གཏོགས་སང་ཉིན་སང་ཉིན་བྱེད་དགོས་སང་ནས་ཨ་ཁོམ་བྱས་བཞིན། མི་ཁོམ་བྱས་བཞིན་གཅིག་བྱས་ནས། སང་ཉིན་མ་ཤར་གོང་ནས་སྐྱེ་བ་རྗེས་མ་ཤར་ཚར་ནས། ཆོས་བྱེད་ཡག་གི་ཁོམ་པ་དེ་མ་བྱུང་ངས་ཁ་སང་ནས། དེ་དུས་བྱས་ན་ཏག་ཏག་ཡིན་ཡིན་བསམ་བསམ་རེད་ཅེས་འཆི་ཁ་ལ་མི་དེ་ལ་གཅིག་དྲན་ནས་འགྱོད་པ་དང་བཅས་པའི་སྒོ་ནས་ཤི་དགོས་ཡག་གི་ཉེན་ཁ་དེ་ཡོད་དེ་ལས། ཆོས་སྒྲུབ་ཡག་གི་གོ་སྐབས་ག་དུས་རག་ན་བྱེད་དགོས་ཡག་ཅིག་རེད་མ་གཏོགས་ཅིག་གིས། དེ་ལ་ཕྱིན་བསྡད་ཕྱིན་ནས། དེ་ནས་བརྩོན་འགྲུས་ཀྱི་ལྡོག་ཕྱོགས་སྒྱིད་ལུག་པའི་ལེ་ལོ་ཟེར་གྱི་དེ་ཆགས་སོང་རེད།

རྫུ་ཞེས་བགྱི་དོན་ཁྱབ་འགྲོ་ཡང་དུ་གཟུགས་དུ་བྱ་བ་ངན་ཞེན་བྱ་བ་ངན་འབར་བ་སྤྱི་དང་ནི་བྱ་བ་ངན་འབར་བ་དུ་གཟུགས་ལས་སྐལ་བསྡུ་བར་བ་ད་དེ་དེ་ལ་བཞིན་བྱ་ལས་ཚ་ནི་བྱ་བ་ངན་ཞེན་གཡས་ཡིན་པར་རིགས་ཏེ། དེ་འདྲའི་མིན་ནའི་དམ་པའི་ཆོས་བསྒྲུབ་པའི་སྐབས་ལ་ཡང་ལུགས་ཚུལ་ལྡན་གྱི་ནི་ཆོས་ཕྱག་ཅིག་འཚལ་གྱི་ཡོད་པ་དང། མ་ཎི་ཅིག་འདྲེན་གི་ཡོད་པ་དང་དཔེ་ཆ་ཅིག་བལྟ་གི་ཡོད་པ་དང་སྒོམ་ཅིག་རྒྱག་གི་ཡོད་པ་དེ་འདྲའི་གི་མཚམས་དེ་ནང་ལ་ཡང་སོ་སོ་གི་ཅིག་ཚེ་འདི་གི་ཕྱོགས་ལ་ལས་ཀ་ཅིག་ཚོང་རྒྱག་གི་འདྲ་དང། དེ་མིན་པའི་གི་ཅིག་ཟ་མ་བཟོ་ཡག་འདྲ་ཞིག་དང། ཡང་མིན་ན་གོས་ཟས་འཁྲུ་ཡ་འདྲ་བོ་དང་དེ་འདྲས་ཡིན་ཞེས་དེ་ལ་ཡང། ཆོས་སྒྲུབ་རྒྱུ་ཕར་བཞག་ནས་དེ་འདྲས་བྱས་སོང་ན་བྱ་བ་ངན་པ་ལ་ཞེན་སོང་བའི་གི་ལེ་ལོ་རེད། དེ་འདྲས་བྱས་པ་ཡིན་ན་ཡང་དམ་པའི་ཆོས་སྒྲུབ་པ་ལ་འགོག་རྐྱེན་བཟོས་ཚར་རེད་ལ། དེ་འདྲས་བྱས་ཡོང་དུས་གི་ལེ་ལོ་ཟེར་ཡག་དེ་ཆོས་སྒྲུབ་པ་ལ་མི་སྤྲོ་བ་ཅིག་རེད་དེ་ལས་གཞན་འདྲ་ཞིག་བྱས་ནས་གང་དུ་བསམ་བསམ་བྱས་དེ་ནང་ལ་ལྷས་ཚལ་བའི་རྟགས་བསྟན་ནས།

ཁྲིད་འགྲོ་གི་ཡོད། དེ་འདྲ་ཡིན་པའི་སྐབས་ལ་རང་སེམས་ལ་དྲན་པ་དང་ཤེས་བཞིན་ཟེར་ཡ་དྲན་ཤེས་ཤིན་ཏུ་གཟོབ་པའི་བྱ་ར་བྱས་བརྟག་དཔྱད་བཏང་བ། ངའི་སེམས་འདི་ཅི་འདྲ་ཞིག་འདུག་བསམ་ནས། ང་ནི་སོ་སོའི་སེམས་འདི་དེ་ནང་བཞག་ནས་ཟུར་དེ་ནས་མར་ལ་ཅིག་བརྟག་དཔྱད་ཞིག་བཏང་ན། དེ་ལ་དེ་ནས་དྲན་པ་དང་ཤེས་བཞིན་དེ་ཤེས་བཞིན་ཟེར་རྒྱུ་དེ་རེད་ཤེས་བཞིན་བསྟེན་པ་ཡིན་ན་དེ་ནི་སེམས་རྒྱ་ཡན་དུ་མི་གཏོང་ནས། ངའི་བསམ་བློ་དེ་འདི་འདྲ་ཞིག་དྲན་བསྡད་ཀྱི་འདུག་འདི་བསམ་བློ་མ་རུང་རེད་འདུག་བསམ་སོང་ན་ཅི།

དགྲ་བོ་དགྲ་ནག་དེ་ཕུག་ལ་འདུག་ཡོད་རེད་ཕུག་ཕུག་ཏུ་བསྡད་ཡོད་རེད་ང་རང་ཚོ་གི་ཕུག་ཕུག་ཏུ་བསྡད་ཡོད་རེད་དེ་ལ་ཧ་མ་གོ་ནས་དེ་ནས་དེ་ལ་གཡོག་པོ་རྐྱང་རྐྱང་བརྒྱུགས་ནས་དེ་བསྡད་ཡོད་རེད་བྱས་ཙང་དེ་འདྲས་ཡིན་དེ་ལ་བྱ་བ་ངན་ཞེན་གྱི་ལེ་ལོ་ཟེར་ཡ་དེ་ཡང་ཕུག་ལ་འདེད་འགེལ་གྱི་སེམས་པ་སྡུག་སྐྱག་ཆེ་ཆོས་སྒྲུབ་པའི་སྐབས་དེ་ནང་ལ་ཡང་ལས་ཀ་གཞན་དག་ཅིག་བསམ་བློ་འཁོར་ནས་དེ་དེ་ནང་ལ་ཆོས་སྒྲུབ་ཀྱི་འཕྲོ་དེ་ནང་བཞག་ནས་ཀ་ཞིག་རྒྱུགས་འགྲོ་ཡ་ཆོད་རེད་དེ་ལ་བྱ་བ་ངན་ཞེན་གྱི་ལེ་ལོ་ཟེར་ནས་དེ་གསུང་གི་ཡོད་རེད། དེ་ནས་བདག་ཉིད་ལ་བརྙས་པའི་ལེ་ལོ་ཟེར་ཡ་དེ་ལེ་ལོ་གཅིག་རེད་དེ་ལེ་ལོའི་ནང་དུ་ཕལ་ཆེར་ལེ་ལོ་སྡུག་ཤོས་དེ་རེད། བདག་ཉིད་ལ་བརྙས་པའི་ལེ་ལོ་ཟེར་རྒྱུ་དེ་སོ་སོ་སོ་སོ་ལ་བརྙས་བཅོས་བྱས་ཡང་མཐོང་ཆུང་བྱས་ཡང་དམའ་འབེབས་བྱས་ཡང་སེམས་ཤུགས་ཆག་སོང་བ་གཉའ་ཆག་སོང་བ་དེ་རེད།

དམྱལ་བའི་རྟེན་ལ་སྡུག་བསྔལ་དཔག་མེད་མྱོང་བཞིན་པའི་སྐབས་དེའི་ནང་ལ་ཡང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སྐྱེ་ཐུབ་མཁན་ཅིག་གི་སྐྱེ་བོ་ཅིག་ཆགས་བསྡད་ཡོད་རེད་ད་ང་ཚོའི་རྟེན་བཟང་པོ་འདི་འདྲས་ཤིག་ཆགས་བསྡད་ཡོད་རེད་བྱང་ཆུབ་ཀྱི་སེམས་རིན་པོ་ཆེ་གཅིག་སྒོམ་ན་ཡང་སྒོམ་པའི་ཆ་རྐྱེན་འཛོམས་ས་ཅིག་དང་དེའི་ཐོག་ལ་བསམ་བློ་ཅིག་གཏོང་དགོས་ནའི་རང་གིས་མ་ཤེས་ནའི་དྲིས་ན་ཡང་དྲི་ས་ཡོད་པའི་ཆ་རྐྱེན་འཛོམས་པའི་རྟེན་བཟང་པོ་འདི་འདྲས་ཤིག་ཆགས་བསྡད་ཡོད་པའི་སྐབས་ལ་ང་སེམས་ཤུགས་ཆག་དགོས་ཀྱི་མི་འདུག་ང་གཉའ་ཆག་དགོས་ཀྱི་མི་འདུག་བསམ་པ་ཅིག།

སློབ་སྦྱོང་བྱེད་མཁན་ཅིག་ཡིན་ན་ཡང་ད་ང་འཇོན་ས་མ་རེད་ང་ཐུབ་ས་མ་རེད་བསམ་ནས་གཉའ་ཆག་སོང་ན་དེ་ནས་སེམས་ཞུམ་སོང་ན་ད་ཞུམ་སོང་ན་དེ་ནས་བཟུང་སྟེ་དེ་གི་སློབ་སྦྱོང་དེ་དག་ལ་ཤུགས་སྣོན་རྒྱག་རོགས་བྱེད་གི་མ་རེད་དེ་ཚར་སོང་རེད་དེ་ནས་བཟུང་སྟེ་ལ་ཁོ་སློབ་སྦྱོང་གི་ཤེས་ཚད་གི་ཐོག་ནས་ལ་ཚད་ལོངས་པ་ཅིག་ཡོང་རྒྱུ་མེད་རྒྱུ་རེད་བརྒྱ་ཆ་བརྒྱ་རེད་དེ་ཐོག་དེ་ནང་བཞིན་ལས་ཀ་བྱེད་མཁན་ཅིག་ཡིན་ན་ང་འདི་ལས་ཀ་དེ་ཐུབ་ས་མ་རེད་རི་མོ་འབྲི་མཁན་ལྷ་བྲིས་འདྲ་ཅིག་སྦྱོང་མཁན་ཅིག་ཡིན་ན་ཡང་དང་པོ་ཉིད་ནས།

བསམ་བློ་དེ་ལ་ཟེར་གི་ཡོད་རེད་དེ་འདྲ་ཡིན་དུས་ལ་ད་དེ་ཧ་ལས་པ་གི་ཚིག་འདི་གཅིག་ཉིད་དུ་སོ་སོ་གི་དོན་དག་གི་བྱ་བ་མི་འགྲུབ་མཁན་བཟོ་མཁན་དེ་དེ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ལ་ད་སོ་སོ་ལ་བརྙས་བཅོས་བྱེད་ཉན་མ་རེད་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཟབ་ཅིང་རྒྱ་ཆེ་བའི་ཆོས་ཀྱི་འཁོར་ལོ་རིམ་པ་གསུམ་བསྐོར་བ་དེའི་ཚེ་ལ་རིམ་པ་གཉིས་པའི་སྐབས་སུ་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པས་སྟོང་པའི་སྟོང་ཉིད་ཀྱི་རྣམ་གཞག་གཏན་ལ་ཕབ་པ་རེད་རེད་དེ་ཡང་རིམ་པ་གསུམ་པའི་སྐབས་སུ་ཡང་བསྐྱར

ང་རང་ཚོ་གི་སེམས་འདི་བསྒྱུར་བཅོས་གཏོང་རྒྱུ་ཡོད་རྒྱུ་ཅིག་རེད་ལ། ང་རང་ཚོ་གི་སེམས་འདི་ཡར་རྒྱས་གཏོང་རྒྱུ་ཡོད་རྒྱུ་ཅི་རེད། ཡར་རྒྱས་གཏོང་རྒྱུ་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་ན། སེམས་བདེན་པར་གྲུབ་སོང་བ་མ་ཡིན་པ་སེམས་བདེན་པར་མེད་པ་སེམས་ཀྱི་གནས་ལུགས་རེད་བསྡད་ཡོད་རེད། སེམས་བདེན་པར་མེད་པ་སེམས་རང་བཞིན་གྱིས་མ་གྲུབ་པ་སེམས་ཀྱི་གནས་ལུགས་རེད་བསྡད་ཡོད་རེད། རང་བཞིན་གྱིས་གྲུབ་པ་མེད་སོང་ཙང་ན་གཞན་ལ་རག་ལས་པའི་ཚུལ་གྱིས་གྲུབ་ཡོད་རེད། གཞན་ལ་རག་ལས་པའི་སྟོབས་ཀྱིས་གྲུབ་པ་ཡིན་སོང་ཙང་ན་ང་ཚོའི་སེམས་ལ་བསྒྱུར་བཅོས་གཏོང་རྒྱུ་རེད་ཡར་རྒྱས་གཏོང་རྒྱུ་རེད་ཡར་རྒྱས་གཏོང་སྟངས་འདི་ཅི་འདྲ་གཏོང་དགོས་རེད་ཟེར་ན་ནི་སྔོན་མ་ལ་གོམས་བཞག་པའི་གི་ཉོན་མོངས་དུག་གསུམ་ལ་སོགས་པའི་སྐྱོན་ཆ་དེ་ཚོ་དྲི་དེ་ལ་ཕར་ལ་འདོར་བ་དང་དེ་ལས་ལྡོག་སྟེ་དགེ་བའི་བྱ་བ་དེ་ཚོ་ལ་འབད་པ་བྱེད། དེ་འདྲ་བྱས་པ་ཡིན་ན་ངན་སོང་ངན་འགྲོ་གི་ལམ་ནས་ཐར་རྒྱུ་ཡོད་རེད་ལ་ཨ་ནི་ཅིག་ཉན་ཐོས་དང་རང་སངས་རྒྱས་ས་ནས་ཡར་འདས་ནས་མདོར་བསྡུས་ན་ཐེག་པ་ཆེན་པོ་ལམ་ལ་ཞུགས་ནས་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་པ་རེད་ཟེར་ཡག་གི་བསླབ་བྱ་དེ་བརྒྱབ་པ་རེད་དེ་འདྲ་གི་བརྒྱབ་དགོས་ཡག་དེ་ཁམས་བདེ་བར་གཤེགས་པའི་སྙིང་པོ་ཟེར་ཡག་དེ་སངས་རྒྱས་ཀྱི་རིགས་རེད་སངས་རྒྱས་ཀྱི་རིགས་ཡིན་དུས་ཨ་ནི་སངས་རྒྱས་ཀྱི་རིགས་མེད་ས་སེམས་ཅན་སུ་གང་ཅིག་ཡོད་མ་རེད་སངས་རྒྱས་ཀྱི་རིགས་ཡོད་དུས་ལ་རིགས་དེ་ལ་ལྷན་ཅིག་བྱེད་རྐྱེན་གྲོགས་དེ་འདྲ་ཚང་སོང་ན་ང་རང་ཚོ་ཡ་ཡ་ཡ་ལ་སངས་རྒྱས་ས་ལ་སླེབས་རྒྱུ་མེད་ས་སེམས་ཅན་སུ་གང་ཅིག་ཡོད་མ་རེད་ཐ་ན་འབུ་གྲོག་མ་ཡན་ཆད་ཡང་ཨ་ནི་སངས་རྒྱས་ཀྱི་ས་ལ་སླེབས་རྒྱུ་ཡོད་པ་ཅིག་རེད་དེ་ཚོ་ལ་མཐོང་ཆུང་བྱེད་ཉན་མ་རེད་དམའ་འབེབས་བྱེད་ཉན་མ་རེད་དེ་འདྲ་གི་མཐོང་ཆུང་དང་དམའ་འབེབས་བྱས་ན་ཨ་ནི་མི་རུང་བ་ཡིན་པ་དེ་དེ་ཚོ་ཚང་མ་ཡི་སངས་རྒྱས་རྒྱུ་ཡོད་པ་དང་དེ་འདྲ་གི་རིགས་དང་ལྡན་པ་ཞིག་རེད་ད་ད་ལྟ་གི་གནས་སྐབས་ཀྱི། རྟེན། དམན་པ་དེ་ཙམ་རེད་མ་གཏོགས་གཅིག་གིས་འདྲ་འདྲ་ཐད་ཐད་ཀྱི་ངོས་ནས་ཡར་འགྲོ་རྒྱུ་ཡོད་པ་རེད་ཟེར་ཡག་དེ་བསམ་བློ་གཏོང་དགོས་རྒྱུ་ཅིག་རེད་ལ་དེའི་ཐོག་ལ་བཀའ་གནང་བ་རེད། སྔར་ནི་དེ་ལྟར་རྣམ་བཞག་ནི་གཉིས་པ་ངོ་ན་སྤོང་བའི་ཕྱིར་རེད་ཟེར་ཏེ་བདག་ཉིད་ལ་བརྙས་པའི་ཉེས་པ་དང་གཞན་ལ་བརྙས་པའི་ཉེས་པ། གཞན་ལ་བརྙས་བཅོས་བྱེད་ཉན་མ་རེད་གཞན་ལ་མཐོང་ཆུང་བྱེད་ཉན་མ་རེད་སོ་སོ་ལ་བལྟས་ཏེ་ད་ལྟ་གནས་སྐབས་ཅིག་ལ་དཔལ་འབྱོར་གྱི་ཆ་ནས་ཡིན་ན་རྗེས་ལུས་ཐེབས་བསྡད་མཁན་ཅིག་དང་ཤེས་ཡོན་གྱི་ཆ་ནས་ཡིན་ན་རྗེས་ལུས་ཐེབས་བསྡད་མཁན་ཅིག་དང

ནུས་པ་ཡོད་རེད། ནུས་པ་དེ་ལ་ད་ལྟ་གི་གནས་སྐབས་ཅིག་ནས་རྐྱེན་མ་འཕྲད་པ་ཙམ་རེད་མ་གཏོགས། ནི་དེ་འདྲ་ཡིན་པ་ཡིན་དུས་ལ་དེ་ཚོ་ལ་ཡང་ནི་གུས་ཞབས་བྱེད་དགོས་རེད་རིན་ཐང་ཆེན་པོ་བརྩི་དགོས་རེད་རིན་ཐང་ཆེན་པོར་བརྩི་དགོས་རེད་ཟེར་ནས་དེ་འདྲའི་བཀའ་གནང་བ་ཅིག་རེད་བསྡད་ཡོད་རེད། དེ་འདྲ་ཡིན་དུས་ལ་ང་རང་ཚོ་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་དེ་ཡིན་ན་ཡང་བགྲོད་ཐུབ་རེད་ལ་བགྲོད་པའི་གི་ཆ་རྐྱེན་ཡག་ཤོས་དེ་ང་རང་ཚོ་གི་རྒྱུད་ལ་སེམས་དེ་བསྒྱུར་བཅོས་གཏོང་རྒྱུ་ཡོད་པ། སྡུག་པ་དེ་བཟང་བ་བཟང་བ། ཇི་བཟང་དང། གསེར་དང། སྟེང་རི་དང། དེ་འདྲས་བྱེད་རྒྱུ་ཡོད་པའི་གི་སེམས་ཀྱི་ཆ་དེ་ཡོད་དུས་ལ། དེ་འདྲས་གི་གཉའ་ཆག་དགོས་ཀྱི་ཡོད་མ་རེད་དཔའ་ཞུམ་དགོས་ཀྱི་ཡོད་མ་རེད་སེམས་ཤུགས་ཁ་དགོས་གི་རེད་གཟེངས་བསྟོད་དགོས་གི་རེད། སེམས་གཟེངས་བསྟོད་ཟེར་ཡ་དང་སེམས་ང་རྒྱལ་བྱེད་ཟེར་ཡ་གཉིས་ཁག་ཁག་ཡོད་རེད། ཡ་གཅིག་སེམས་ཤུགས་སྤར་ནས་ང་འཇོན་གི་རེད་ངས་བྱེད་ཐུབ་གི་རེད་བསམ་བཟོ་འདྲ་གཅིག་གི་སེམས་ཤུགས་ཡོད་པ་གཅིག་ལས་ཀ་གང་ལ་བྱེད་ན་ཡང་སྔོན་ལ་ཡ་དེ་ཡོད་དགོས་རེད་དེ་ཡོད་ཚར་སོང་ན་མ་མཐའ་ཡིན་ན་ཨ་འཇོན་མི་འཇོན་གྱི་ལྟ་གི་རེད་ཨ་ཐུབ་མི་ཐུབ་གྱི་ལྟ་གི་རེད། བཏང་ཡང་འདི་ལས། དེ་འདྲིས་ཀྱི་ལམ་བགྲོད་རྒྱུ་ཡ་ལ་སོགས་པའི་དེ་འདྲིས་ཀྱི་སྟབས་ཀྱིས་དེ་ནི་ཕར་ལ་མུ་མཐུད་ནས་འཇུག་ཐུབ་ཡག་གི་རེ་བ་ཆེན་པོ་ཡོད་པ་ཡིན་དེ་ལས་བརྩོན་འགྲུས་ཀྱི་ཐོག་ལ་ཡ་ང་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཡིན་ན་ངེས་པར་དུ་ང་ཐོབ་ཐུབ་ཀྱི་རེད་ང་ལ་ཐོབ་པའི་ཆ་རྐྱེན་ཕྱི་ནང་ཚང་མ་ནས་འཛོམས་བསྡད་ཡོད་རེད་བསམ་པ་ཅིག་གི་ཐོག་ནས།

སྒྱིད་ལུག་པའི་ལེ་ལོ་ལ་སོགས་པ་དེ་འདྲི་བྱེད་ཀྱི་ཡོད་མ་རེད་གསུངས་རེད། མེད་པའི་རྒྱུ་མཚན་ག་རེ་རེད་ཟེར་ན་འདི་ལྟར་དེ་བཞིན་གཤེགས་པ་ནི། བདེན་པ་གསུང་བས་བདེན་འདི་གསུངས་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་བདེན་པ་གསུངས་ཡོད་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་འདི་འདྲི་བྱས་ནས་དཀའ་ལས་བརྒྱབ་སྟེ་ཐོབ་ཀྱི་ཡོད་རེད་གསུངས་ཡོད་རེད། ཐོབ་ཐུབ་ཀྱི་རེད་གསུངས་ཡོད་རེད། སངས་རྒྱས་ཀྱིས་འདི་འདྲི་གསུངས་དགོས་ཡ་དེ་ང་ཚོ་ལ་མགོ་སྐོར་གཏོང་དགོས་དོན་མི་འདུག་བ། དངོས་གཞི་འདི་གསུངས་ནས་མགོ་སྐོར་གཏོང་དགོས་དོན་རྩ་བ་ཉིད་ནས་ཡོད་མ་རེད། ཁོ་རང་གིས་དཀའ་ལས་བརྒྱབ་ནས་དེ་འདྲི་བྱས་ནས་ཕྱིན་པ་ཡིན་གསུངས་ཟེར་ནས་སྔོན་བྱོན་སྟོན་པའི་ནང་ལྟར་རྗེས་འཇུག་གདུལ་བྱ་རྣམས་ལ་ང་རང་ཚོ་ལ་འདི་འདྲི་བྱས་ནས་ཤོག་དེ་འོང་ས་ལམ་ཀ་འདི་འདྲི་རེད། ཨ་ནི་ཡོང་ནས་ཨ་ནི་སླེབས་སྟངས་འདི་འདྲི་བྱས་ནས་སླེབས་འགྲོ་གི་འདུག་ཟེར་ཡག་གི་ལམ་ཚང་མ་དེ་ནས་མར་བསྟན་བཞག་ཡོད་རེད་དེ་ཚོ་སངས་རྒྱས་བཅོམ་ལྡན་འདས་ཀྱིས་བདེན་པ་གསུངས་པ་རེད་བདེན་པ་གསུངས་དགོས་ཡག་གི་འདི་བདེན་པ་ཡིན་དགོས་རེད་ཡིན་དགོས་དུས་འདི་གི་ང་ཚོ་མགོ་སྐོར་གཏོང་དགོས་དོན།

མདོ་གང་ན་གསུངས་ཡོད་རེད་ཟེར་ནས་ལག་བཟང་གིས་ཞུས་པའི་མདོ་ནང་ལ་འདི་འདྲས་གསུངས་ཡོད་རེད། གཞན་ཡང་བྱང་ཆུབ་སེམས་དཔའ་འདི་ལྟར་ཡང་དག་པར་རྗེས་སུ་སློབ་སྟེ། གང་དག་སེང་གེ་དང་སྟག་དང་ཁྱི་དང་ལྕེ་སྤྱང་དང་བྱ་རྒོད་དང་ཁྲུང་ཁྲུང་དང་བྱ་རོག་དང་འུག་པ་དང་སྲིན་འབུ་དང་སྦྲང་མ་དང་སྦྲང་བུ་དང་ཤ་སྦྲང་དུ་གྱུར་པ་དེ་དག་ཀྱང་བླ་ན་མེད་པར་བྱང་ཆུབ་ཏུ་འཚང་རྒྱ་བར་འགྱུར་ན།

འདི་ལྟར་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་བའི་ཆེད་དུ། དམ་པའི་ཆོས་སྒྲུབ་པ་ལ་བརྩོན་འགྲུས་རྩོམ་བསམ། ང་སྲོག་གི་ཕྱིར་དེ་ཚོ་བློས་གཏོང་མེད་བྱས་ནས་བརྩོན་དགོས་རེད་ཟེར་ནས་འོ་དེ་འདྲའི་གསུངས་པ་རེད་བྱས་ཙང་དེ་འདྲའི་ཡིན་དུས་ལ་དེ་ཚོའི་ཐོག་ལ་ཡ་ལ་ནས་བརྩོན་འགྲུས་རྩོམ་དགོས་ཡག་གི་དགོས་པའི།

སེམས་ཡོད་སར་ཀླད་པ་ཡོད་སར་བསམ་བློ་གཏོང་ཤེས་མཁན་ཅིག་ནི་སུ་འདྲ་ཅིག་སྒྱིད་ལུག་བྱེད་ཀྱི་རེད་སྒྱིད་ལུག་པའི་ལེ་ལོ་བྱེད་ཀྱི་རེད་ལེ་ལོ་བྱེད་དགོས་པ་མ་རེད་དེ་ལ་བརྩོན་འགྲུས་བྱེད་དགོས་རེད་དེ་ལ་འབད་བརྩོན་བྱེད་དགོས་རེད་དེའི་ཐོག་ལ་ངེས་ཤེས་སྐྱེས་སོང་ནས་དགའ་བཞིན་སྤྲོ་བཞིན་སྒོ་ནས་འཇུག་དགོས་རེད་ཟེར་ནས་དེ་འདྲས་གསུངས་པ་རེད། བྱས་ཙང་དེ་འདྲས་ཡིན་སོང་ཙང་ནི། སྐྱོ་ངལ་ཚང་མ་སེལ་བར་བྱེད་པའི་གི་སེམས་ཀྱི་སྐྱོ་བ་དང་ལུས་ཀྱི་ངལ་བ་ཚང་མ་སེལ་བར་བྱེད་པའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་སེམས་ཅན་ཐམས་ཅད་ཀྱི་དོན་དུ།

གོ་འཕང་ཐོབ་དགོས་བསམ་པའི་བསམ་བློ་དེ་གི་ཀུན་སློང་བྱས་ནས་དམ་པའི་ཆོས་སྒྲུབ་པ་ལ་སུ་ཞིག་སྒྱིད་ལུག་འགྱུར་ཏེ་སྒྱིད་ལུག་བྱེད་ཀྱི་ཡོད་མ་རེད་ཟེར་དེ་གསུངས་པ་རེད། དེ་འདྲ་ཡིན་དུས་ང་རང་ཚོ་ཡིན་ན་ཡང་དངོས་གནས་དྲང་བདེན་གྱི་ཐད་དམ་པའི་ཆོས་སྒྲུབ་དགོས་ཀྱི་འདུག་བསམ་པ་བྱས། སྒྲུབ་དགོས་ཀྱི་འདུག་བསམ་རྒྱུ་བ་དེ་ཁྲལ་ལ་མ་སོང་བ་བྱས། ཡ་འགྲན་མ་སོང་བ་བྱས། ཕུ་ནན་དེ་གའི་མཎྜལ་བརྒྱ་ཕུལ་སོང་ང་བརྒྱ་ཕུལ་མ་ཐུབ་ན་ང་གཞི་ལས་ཐད་སར་སངས་སངས་སོང་འདྲ་བྱས་བྱས་དེ་ནི་དེའི་ཕྱོགས་སུ་བཀལ་ཡོད་མ་རེད། ང་མཎྜལ་བརྒྱ་ཕུལ་ན་ང་སྟོང་ཕུལ་ན་ང་གཅིག་མ་གཏོགས་མ་ཕུལ་ན་གྲངས་ཀ་མང་ཉུང་གི་ཆ་ནས་དགེ་བའི་དགེ་བ་ཆེ་ཆུང་འགྲོ་ཡོད་མ་རེད་ཁ་སང་ནས་མང་པོ་ད་ཧ་ལས་པ་མང་པོ་ཞིག་ཚར་ཡོད་ང་ཚོ་དགེ་བ་ཆེ་ཆུང་དེ་སྟོབས་ཆེ་ཆུང་དེ་བསམ་བློ་ཆེ་ཆུང་གི་ཆ་ནས་འགྲོ་ཡོད་རེད་མ་གཏོགས་གྲངས་ཀ་མང་ཉུང་གི་ཆ་ནས་དགེ་བ་ཆེ་ཆུང་འགྲོ་ཡོད་མ་རེད་ལ་གཅིག་དུས་ཚོད་རིང་ཐུང་གི་ཆ་ནས་དགེ་བ་ཆེ་ཆུང་ཡང་འགྲོ་ཡོད་མ་རེད་རྒྱུ་མང་ཉུང་གི་ཆ་ནས་ཡང་དགེ་བ་ཆེ་ཆུང་འགྲོ་ཡོད་མ་རེད་བྱང་ཆུབ་སེམས་དཔའ་གཅིག་གིས་ཁྱི་གཅིག་ལ་ཟན་ཆུང་ཆུང་ཆུང་གཅིག་སྤྲད་པ་དེ་གི་དགེ་བ་དེ་ང་ཚོའི་ནང་བཞིན་གྱི་མི་ཞིག་གིས་འཇིག་རྟེན་གང་དུ་གང་ལྡན་ངན་ཅི་གི་བྱིན་ན་ཡང། མི་དེ་གི་ནི་ཟུར་ཆ་གཅིག་ལོས་ནད་དོ་ཡག་གི་དགེ་བ་ཅིག་ཆགས་ཐུབ་ཡོད་མ་རེད་མ་དོ་ཡག་གི་བསམ་བློའི་དབང་གིས་རེད་ཟེར་ནས་བཤད་ཀྱི་དེ་ཆགས་ཡོད་རེད། དེ་འདྲས་ཡིན་དུས་ལ་ཆོས་གང་དུ་གང་བྱས་ན་ཡང་བསམ་པ་རྣམ་དག་ཞིག་སོ་སོ་གི་ཆོས་བྱས་ཀྱི་དེ་ལ་དགའ་བཞིན། སྤྲོ་བཞིན་སྒོ་ནས་བྱས་པ་ཡིན། བརྩོན་འགྲུས་དང་ལྡན་པའི་སྒོ་ནས་བྱུང་བ་རེད། དེ་འདྲའི་ཡིན་དུས་ལ། དེ་ནི། དེ་ཕར་ཕྱོགས་དེ་ལ་འགྲན་སེམས་བྱེད་པ་དང། དེ་འདྲའི་སྒོ་ནས་ཀུ་ལུ་ཡ་འགྲན་སོང་ནས་ཆོས་བྱས་པ། མི་གཙོ་བོས་སེམས་ཅན་ཚེ་ཐར་ཞིག་བཏང་སོང་ད་ང་ཡི་ཚེ་ཐར་ཞིག་གཏོང་དགོས་ཡིན་ས་རེད་སང་སོ་འདྲ་ཞིག་བྱས་ནས་བྱས་དེ་ནི། ཁོ་ཚེ་ཐར་བཏང་བ་ཙམ་གྱི། ཕན་ཡོན་ཆུང་ཆུང་ཞིག་ཡོང་སྲིད་པ་རེད་དེ་རླབས་ཆེན་པོ་མེད་པ་བརྒྱ་ཆ་བརྒྱ་རེད།

ད་དངོས་གནས་དོན་དངོས་ཀྱི་ངོས་ནས་བརྩོན་འགྲུས་དང་ལྡན་པའི་དངོས་གནས་རང་ཞིག་ཆགས་ཡོད་རེད་ལ། ཕན་སེམས་དང་ལྡན་པའི་དངོས་གནས་རང་ཞིག་ཆགས་ཡོད་རེད་དེ་ཚོ་བྱེད་དགོས་ཡ་དེ་དེ་འདྲས་རེད་ཟེར་ནས་དེ་འདྲས་གསུང་རྒྱུ་ཡོད་པ་ཅིག་རེད། ཡང་ད་ང་ཚོའི་བརྩོན་འགྲུས་དེ་ལ་ང་ནི། ག་རེ་ཟེར་མ་ཞེན་པའི་བརྩོན་འགྲུས་ཟེར་དུས་བྱ་ངན་ཞེན་གྱི་ལེ་ལོ་གི་ཁ་གཏད་དེ་ལ་མ་ཞེན་པའི་བརྩོན་འགྲུས།

བདག་ཉིད་ལ་སྙིང་ཆུང་བྱེད་ཀྱི་མི་འདུག་མཐོང་ཆུང་བྱེད་ཀྱི་མི་འདུག་སེམས་ཆུང་བྱ་དགོས་ཡ་མི་འདུག་བསམས་ནས་གཟེངས་བསྟོད་ནས་ལ་དེ་འདྲས་བྱེད་པ་ཡིན་ན་ད་དེ་འདྲས་ཀྱི་ཐོག་ནས་ལ་དེ་ནས་ལམ་དུ་འཇུག་ཐུབ་བོ་རེད་ལ་ལམ་སྣ་ཟིན་འགྲོ་བོ་རེད་དེ་འདྲས་ཀྱི་བརྩོན་འགྲུས་དེ་ལ་ལམ་ཡོངས་སུ་འཛིན་པའི་བརྩོན་འགྲུས་ཟེར་ནས་ད་བརྩོན་འགྲུས་བཟང་པོ་དེ་དེ་ཚོ་རེད། དེ་འདྲའི་གི་བརྩོན་འགྲུས་དེ་ཡོད་པ་ཡིན་ན། ཡོན་ཏན་མ་ལུས་བརྩོན་འགྲུས་རྗེས་འགྲོ་ཞིང་བསོད་ནམས་བློ་གྲོས་ཚོགས་ནི་གཉིས་ཀྱི་རྒྱུ་བརྩོན་འགྲུས་གང་དུ་འབར་བར་གྱུར་པ་ཡི་ས་དེ་བཞི་པ་འོད་འཕྲོའོ། ཡོན་ཏན་མ་ལུས་པ་དེ་བརྩོན་འགྲུས་ལ་བརྟེན་ནས་ཡོང་གི་ཡོད། ང་ཚོ་ལ་ལས་ཀ་ག་འདྲའི་བྱེད་ན་ཡང། ཡོན་ཏན་ཅི་འདྲ་ཆེ་ན་ཡང། བརྩོན་འགྲུས་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་ཡ་དེ་རེད། དེ་འདྲའི་ཡིན་དུས་ཚོགས་ནི་བསོད་ནམས་བློ་གྲོས་ཚོགས་ནི་གཉིས་ཀྱི་རྒྱུ་ཟེར་དུས་བསོད་ནམས་ཀྱི་ཚོགས་དང། ཡེ་ཤེས་ཀྱི་ཚོགས་གཉིས་ཀ་གི། རྒྱུ་དེ་བརྩོན་འགྲུས་དེ་ཆགས་ཡོད་རེད། བརྩོན་འགྲུས་ཡོད་ན་ཚོགས་བསགས་ཐུབ་ཡོད་རེད། བརྩོན་འགྲུས་མེད་ན་ཚོགས་བསགས་ཐུབ་ཀྱི་མ་རེད། ཡོན་ཏན་ཚང་མ་ཡོངས་སུ་རྫོགས་པ་མ་ལུས་པ་དེ་བརྩོན་འགྲུས་ལ་བརྟེན་ནས་བྱུང་བ་རེད། བརྩོན་འགྲུས་ཡོད་ན་དེ་ལ་སློབ་སྦྱོང་བྱེད་ཀྱི་རེད། བརྩོན་འགྲུས་མེད་ན་སློབ་སྦྱོང་ཡོང་གི་མ་རེད་ཟེར་ནས། ད་དེ་རིགས་ཀྱི་བསླབ་བྱ་དེ་དེ་འདྲའི་གནང་བཞག་འདུག།